བོད་དོན་བཅར་གླེང་ལ་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་དེ་རིང་ང་ཚོ་རྒྱལ་ས་པེ་རིས་ལ་བོད་ཀྱི་མ་འོངས་པའི་མདུན་ལམ་ཚོགས་ཆེན་དང་ཐོག་ལ་ཨ་ནི

ཅིག། སྐུ་གཞོན་ནུའི་སྐབས་དུས་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་རེ་ད་ག་འདྲ་བརྒྱུད་རིམ་མང་པོ་ཞིག་ཅིག་ན་བཀའ་བློན་བོད་ཀྱི་བཀའ་བློན་གནང་ཡོད་བརྒྱུད་རིམ་མང་པོ་མི་སེར་གྱི་བརྒྱུད་རིམ་མང་པོ་ཞིག་ནང་ཕྱག་ལས་གནང་ཡོད་འདུག་དགེ་ལགས་ཀྱི་ལོ་རྒྱུས་མདོར་བསྡུས་ཤིག་ང་ཚོ་ལ་ངོ་སྤྲོད་ཞིག་གནང་རོགས་ཞེས། ཨོ་ལགས་སོ། ད་ང་ང་ཚོ་བཙན་བྱོལ་ནང་གི་ད་སྤྱི་ཚོགས་ནང་ཞབས་ཞུ་ཡག་གི་གོ་སྐབས་རག་སྟེ་ང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་གྱི་ལོ་མཇུག། ལགས་སོ།

གོ་སྐབས་ཤིག་ཤར་དུས་ཨམ་གསར་ཤོག་དེ་ཡང་ང་ཚོ་ཤེས་བྱར་རྩིས་སྤྲད་གནང་བ་རེད་འདུག་ཤེས་བྱའི Tibetan Review གི་རྩོམ་སྒྲིག་བྱེད་ཡག་འགན་ལེན་ཨ་ནི་ལོ་གཅིག་ལྷག་འགྲོ་དུས་ཤེས་བྱ་གསར་ཤོག་ཨ་ནི Tibetan Review དེ་ཚོ་ལས་རིགས་ཚང་མ་བཙན་བྱོལ་བོད་གཞུང་ཐུ་བྷན་བཟོ་གི་ཡོད་ས་ཨ་ནི་ཕྱི་འབྲེལ་ལས་ཁུངས་དྲིལ་བསྒྲགས་ལས་ཁུངས་ཞེས་བྱས་བསྐྱར་དུ་གསར་འཛུགས་གནང་བ་རེད་སྔོན་མ་དྲིལ་བསྒྲགས་ལས་ཁུངས་ཅིག་ཡོད་ས་རེད་ཡིན་ན་ཁོ་ད།

ཨ་རིག་གཞུང་དང་ཚང་མ་རྒྱ་མིའི་ཕྱོགས་ལ་འགྲོ་གི་ཡོད་རེད་དེ་ཡང་བར་དེ་ང་ཚོ་དྲིལ་བསྒྲགས་ལ་ཕན་པ་རུ་བྱེད་ཆེད་བོད་ཀྱི་ཟློས་གར་ཨ་མི་རི་ཀ་དང་ཡུ་རོབ་ལ་འགྲོ་བ་དང་པོ་འགྲོ་ཡག་ཆེད་ངས་གྲ་སྒྲིག་བྱས་པ་ཡིན་འདི་གཅིག་བྱས་པ་རེད་ཨ་ནི་གལ་ཆེ་ཤོས་དེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་དེ་སྐུ་མདུན་ཨ་མི་རི་ཀ་ཆིབས་བསྒྱུར་གནང་ཐུབ་པ་རེད་ཁོ་དེ་གཙོ་བོ་མི་གདན་ཞུ་ཕུལ་མཁན་མང་པོ་ཡོད་རེད་ཅིག་ནང་པའི། ཚོགས་པ་དང་སྐྱིད་སྡུག་ཁག་ནས་གདན་ཞུ་ཕུལ་མཁན་ཡོད་རེད་ཨ་མི་རི་ཀའི་མཐོ་རིམ་སློབ་གྲྭ་འདྲ་མི་འདྲ་ནས་གདན་ཞུ་ཕུལ་མཁན་ཡོད་རེད་ཨ་ནི་ང་ཚོ་ཨ་མི་རི་ཀའི་གྲོས་ཚོགས་ནང་ལས་ཚོགས་མི་གཅིག་གཉིས་ཀྱིས་དམིགས་བསལ་གདན་ཞུ་ཕུལ་རྗེས་མཐའ་མ་ཨ་མི་རི་ཀ་ཆིབས་བསྒྱུར་གནང་ཐུབ་པ་འདི་ད་དེ། བོད་ཀྱི་གནད་དོན་གང་ཅིའི་ཐོག་ལ་ཆིབས་བསྒྱུར་དེ་གནད་འགག་ཆེན་པོ་ཞིག་ལ་ཆགས་པ་རེད་ཁོ་དེའི་དེའི་སྐབས་དེར་ཞབས་ཞུ་ཞུ་ཡག་ཐོབ་པ་རེད། ཨ་དེ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་དེར་རྒྱལ་བ་རིན་པོ་ཆེ་ཡང

གནང་ཚར་བ་དང་ཉི་མ་གཅིག་གཉིས་ནང་ལ་བོད་ནང་ལས་ངོ་རྒོལ་ཤུགས་ཆེན་པོ་བྱུང་བ་རེད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་དེ། ལགས་ལགས། ཁོ་འདི་འདྲ་བྱུང་བའི་སྐབས་དེ་སྐུ་མདུན་གྱི་ཐུགས་ལ་ད་ཨ་མི་རི་ཀའི་གྲོས་ཚོགས་ནང་ལས་དོ་སྣང་ཆེན་པོ་བྱེད་ཀྱི་འདུག་ད་ག་ནང་བཞིན་བོད་ནང་ལས་ཟང་ངེ་ཟིང་ངེ་ཡོང་གི་ཡོད་རེད་དེ་འདྲ་ཡིན་ཙང་ད་ཨ་མི་རི་ཀའི་གྲོས་ཚོགས་ཀྱི་དེ་ལས་ཀ་དེ་མུ་མཐུད་ནས་ཡང་བྱས་ན་ཡག་པོ་འདུག་དགོངས་རྗེས་ཨ་ནི། གྲོས་ཚོགས་ཀྱི་དེ་ལས་ཀ་ཤུགས་བརྒྱབ་ན་ཡག་པོ་འདུག Washington རང་ཤུགས་བརྒྱབ་ན་ཡག་པོ་འདུག་ཞེས་བྱས་བཀའ་མངགས་ཕེབས་པ་རེད་ཁོས་འདུག་ཞེས་བྱས་ཨ་ནི་ང Washington བསྡད་རྗེས International Campaign for Tibet བོད་ཀྱི་ལས་འགུལ་གྱི་དེ་གསར་འཛུགས་ངས་བྱས་པ་རེད། ཨ་ནི་དེ་བྱེད་དགོས་ཡ་དེ་གཅིག་ནས་མི་རྩ་དོན་སྒྲུབ་དགོས་པ་རེད་རྒྱལ་བ་རིན་པོ་ཆེའི་དགོངས་བཞེད་རེད་བཙན་བྱོལ་བོད་གཞུང་གི་ཕྱག་ལས་ལ་ནུས་པ་ཐོན་ཡང་དོན་དུ་སྒྲིག་འཛུགས་འདི་གཙོ་བོ་རེད། བཙན་བྱོལ་བོད་གཞུང་སྤྱི་ཁོག་གི་ཕྱག་ལས་ཤི་ན་མི་ན་ང་ཚོ་གཅིག་ལས་བྱེད་གཅིག་གཉིས་ཀྱི་ཕོགས་རྒྱབ་ཐུབ་མ་ཐུབ་ཀྱི་ད་དེ་དུས་དཀའ་ངལ་ཆེན་པོ་ཡོད་རེད་བ། སྒྲིག་འཛུགས་འདི་འདྲའི་བཟོ་དུས་ཁྲིམས་ཐོག་ནས་ཨ་མི་རི་ཀའི་སྒྲིག་འཛུགས་ཆགས་ཡོད་པ་རེད། ཨ་ནི་ཨ་མི་རི་ཀའི་སྒྲིག་འཛུགས་ཆགས་དུས་ཨ་མི་རི་ཀའི་ནང་གི་ད་ཚོགས་པ་སྐྱིད་སྡུག་རེད། ཨ་ནི་མི་སྒེར་པའི་རྩ་ནས་ཞལ་འདེབས་སློང་ཡག་གི་ལམ་ཁ་བྱེད་ཕྱིར་བྱས།

མང་མོས་ནས་འདེམས་ཡག་གི་ལས་འགུལ་ཅིག་འགོ་ཚུགས་དགོས་འདུག་ཟེར་རྗེས། ཨ་ནི་དམིགས་བསལ་ཚོགས་ཆེན་དེ་ནས་འོས་འདེམས་བྱས་པ་རེད། འོས་འདེམས་བྱས་རྗེས་བཀའ་བློན་གསུམ། ལྷ་ལྕམ་སྐུ་ཞབས་རྗེ་བཙུན་པད་མ་ལགས་བྱས། ཨ་ནི་སྐུ་ངོ་སྐལ་བཟང་ཡེ་ཤེས་ལགས་བྱས། ཨ་ནི་ང། འདུག་ཟེར་རྗེས་ཨ་ནི་ང་རྡ་རམ་ས་ལ་ལ། དེ་དེའི་དུས་ཚོད་དེ་ལོ་ལྔ་ཙམ་བསྐྱར་དུ་ཡང་བཀའ་ཤག་ནང་ཞབས་ཞུ་ཡག་གོ་སྐབས་བྱུང། འདུག་ཟེར་རེད་ཁོས་ངའི་གཙོ་བོ་ད། བོད་གཞུང་གི་སྒྲིག་འཛུགས་ནང་ལ་ལས་རིམ་རུབ་ཏུ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་བར་དུ་རེད། ཨ་ནི་འདིའི་གཞུག་ལ་ངས་ད་བོད་དང་འབྲེལ་བ་ཡོད་པའི་ལས་ཀ་རེད་དེ་ང་ཨ་མི་རི་ཀར་ཚུར་ཡོང་རྗེས Stanford University ལ་ངས་བོད་ཀྱི་སློབ་ཚན་འདི་འདྲ་བསླབ་ཡག་གོ་སྐབས་ཅིག་རག་སོང། ཁོས་འདས་ལོ་ཕལ་ཆེར་བཅོ་བརྒྱད་ཙམ་ངས་བོད་ཀྱི་ཆབ་སྲིད་དང་ལོ་རྒྱུས་སྐོར་ངོ་སྤྲོད་ཀྱི་འཛིན་གྲྭ་ཅིག་ངས་བསླབས་པ་རེད། ཨ་ནི་འདིའི་རིང་ལ་ཡང། རྒྱ་བོད་རིམ་བྱེད་མཚན་ཐོག་ཏུ་དཱ་ལའི་བླ་མ་ཧྥའོ་འདྲེ་ཤིན་བྱ་བྱེད་ཡང་གསར་བཙུགས་བྱས་བཙུགས་སོ། ད་འདིའི་ནང་ལ་གསར་བཙུགས་བྱེད་མཁན་མང་ཆེ་རྒྱ་བོད་རིམ་བྱེད་ལ་ཕྱི་རྒྱལ་མི་སྣ་ཁག་ཅིག་གིས་ཞབས་ཕྱི་ཞུས་ཐུབ་པ་དག་གི་ནང་བཞིན་སྐུ་འདུས་ཕྱག་དེབ་ཚོན་ཚོ་ཨིན་ཇི་ནང་བསྒྱུར་བ་དེ་འདྲས་ཀྱི་ད་མི་སྣ་མང་པོ་བར་ད་མཁས་པའི་ནང་ནས་ཞིག་ཇེ་ཧྥི་ཧོབ་ཀིན་ཇུ་ངེད་རོ་བོ་ཐོ་མོན།

ཨ་ནི་བོད་མི་མང་ལ་ཕན་ཐོགས་ཡོད་པའི་ལས་ཀ་ཅིག་རེད་གནས་ཚུལ་ཙམ་མ་ཡིན་པར་དངོས་གནས་སྤྱི་ཚོགས་ཀྱི་ཤེས་བྱ་ཡོན་ཏན་འཕེལ་ཡག་ལ་གལ་ཆེན་པོ་ལས་ཀ་གལ་ཆེན་པོ་ཅིག་ལ་ངོས་འཛིན་བྱས་རྗེས་ཨ་ནི་ངས་འདིའི་ནང་ལ་ཡང་ལོ་འགའ་ཤས་ཞབས་ཞུ་བྱས་འདུག་ཟེར་རྗེས་བསྡད་པ་ཡིན་ཁོས་ངའི་ལོ་རྒྱུས་སྙིང་བསྡུས་ཟེར་བ་ལ་དེ་འདྲའི་རེད། ངས་རྒན་ལགས་བཀའ་འདྲི་གཅིག་བསྟོན་ཞུ་འདོད་བྱུང་སོང་ད་རྒན་ལགས་ཀྱི་སྐུ་ཚེ་གི་ལོ་རྒྱུས་ནང་ལོགས་ལ།

བོད་དང། བོད་ནང་ལོགས་དང་ཕྱི་ལོགས་གཉིས་ཀྱི་འབྲེལ་བ་དེ་ལ་ངོས་འཛིན་གང་འདྲ་བྱུང་སོང། འདི་དེ་ང་ཚོ་གི་ཅིག་མ་འོངས་པའི་གི་སྟོབས་ཤུགས་སྒྲུབ་བྱེད་ཡིན་པ་ཅིག་ངོས་འཛིན་གནང་ཐུབ་ཀྱི་རེད། ཁོས་ང་བོད་ལ་ཕྱིན་དེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོ་དེ་རེད་ཨ་ནི་ད་ཅི་རེད་སྐུ་མདུན་ཆིབས་བསྒྱུར།

གཙོ་བོ་ཏེང་ཞའོ་ཕིང་གིས་སྐུ་ངོ་རྒྱ་ལོ་ལགས་ག་རེ་ཞུས་པ་རེད་ཟེར་ན་ད་ཁ་བྲལ་མིན་པའི་ཐོག་ལ་གནད་དོན་ག་རེ་ནས་ང་ཚོ་བསམ་ཞིབ་བྱེད་ཆོག་གི་རེད་ལབ་རེད་ཟེར་བ་རེད་ཁོས་འདིའི་འབྲེལ་བ་དེ་ཐོག་ནས་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ལྟར་ན་དེ་ཕྱི་དུས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་མཇུག་སྐུ་ཚབ་དང་པོ་ཕེབས་རེད་ཨ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོ་དེ་སྐུ་ཚབ་གཉིས་པ་ང་ཚོ་མི་ལྔ།

ཨ་ནི་གལ་ཆེ་ཤོས་དེ་བོད་ཕྱི་ནང་གཉིས་ཀྱི་དེའི་གནད་དོན་ཐོག་ལ་ཞུས་པས་ན་བོད་ཕྱི་ནང་གཉིས་བསྐྱར་དུ་ད་འབྲེལ་བ་དེ་བེད་ད་གོ་བྱེད་ཐུབ་རོགས་བསྐྱར་གསོ་བྱེད་ཐུབ་རོགས་ལྔ་བཅུ་ང་དགུ་ནས་བདུན་ཅུ་དོན་དགུ་བར་དུ་བེད་འབྲེལ་བ་བེད་ཆད་རོགས་བསྐྱར་བྱེད་བྱ་ད་དེའི་སྐབས་དེར་གཙོ་བོ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ཀྱི་ཐོག་ནས་འབྲེལ་བ་ཞིག་ཐུབ་ཐུབ་རེད་ཨ་ནི་སྐུ་ཚབ་དེ་གའི་སྐུ་ཚབ་དང་པོ་བོད་ས་ཁུལ་མང་པོ་ལ་ཕེབས་པ་རེད་ང་ཚོའི་ས་ཁུལ་མང་པོ་ལ་ཕྱིན་པ་རེད་དེའི་རྗེས་སྐུ་ཚབ་གཉིས་ས་ཁུལ་མང་པོ་དེ་དུས་ད་བཙན་བྱོལ་ནང་བཙན་བྱོལ་དང་བོད་ནང་ཡོད་པའི་འབྲེལ་བ་དེ་བསྐྱར་གསོ་བྱེད་ཐུབ་པ་རེད་གལ་ཆེན་པོ་བྱེད་དེ་གལ་ཆེན་པོ་བྱུང་པ་རེད་གཞུང་འབྲེལ་གྱི་འབྲེལ་བ་ཙམ་མ་རེད་ཨ་ནི་མི་མང་པོ་ཞིག་བྱེད་སྟབས་རིམ་པས་རིམ་པས་ཕ་མ་སྤུན་ཀྱག་ཡིན་ནའི་རེད་རོ་བ་ཨ་ནི་གཞུང་ཞབས་རྙིང་པ་ཡིན་ནའི་རེད་ཨ་ནི་ས་གནས་ས་ཐོག་མི་སྣ་འདྲ་མི་འདྲ་ད་བཙན་བྱོལ་ནང་གི་སྒྲིག་འཛུགས་དང་བོད་ནང་སྒྲིག་འཛུགས

ང་ཚོ་གསལ་པོ་ཁུངས་སྐྱེལ་ར་སྤྲོད་བྱུང་པ་ནང་བཞིན་འཛམ་བུ་གླིང་ལ་ཁུངས་སྐྱེལ་ར་སྤྲོད་བྱུང་པ་རེད་བ། རེད་རྒན་ལགས་ང་འདི་ལྟར་འཕྲོས་ཆེ་ཀ་བཀའ་འདྲི་ཅིག་ཞུ་འདོད་བྱུང་སོང་ད། ད་གང་ལྟར་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ནས་ཏེང་ཞའོ་ཕིང་དང་སྐུ་ངོ་རྒྱ་ལོ་དོན་གྲུབ་མཇལ་བྱས་ད་ང་ཚོ་འབྲེལ་བ་ཅིག་བྱུང་བྱུང་བྱས་ད་གང་ལྟར་ཉིས་སྟོང་དགུ་བར་དུ་ད་འདི་འབྲེལ་བ་འདི་དེ་རེད་བ་ད་གང་ལྟར་ལོ་སུམ་ཅུ་ནང་གི་རྒྱ་བོད་གཉིས་ཀྱི་འབྲེལ་བ་ད་ང་ཚོ་མང་པོ་ཅིག་གིས་དེ་ཤོད་ཀྱི་ཡོད་རེད་རྒྱ་ནག་གིས་ང་ཚོ་ཡ་ལན་བྱེད་མ་སོང་ཐུ་ཤོས་འགྲོ་སོང་ལ།

ད་ཨ་ནི་དེའི་སྐུ་ཚབ་ཁག་བཞི་ཙམ་ཕེབས་རེད་བདུན་ཅུ་དོན་དགུ་ནས་བརྒྱད་ཅུ་གྱ་བཞི་ཙམ་བར་དུ། ཨ་ནི་དེ་མིན་པ་དམིགས་བསལ་སྐུ་ཚབ་ཡང་རྒྱ་ནག་རང་བཀའ་མོལ་གནང་ཡག་ཁག་གཉིས་གསུམ་ཞིག་ཕེབས་རེད། ཨ་ནི་འདིའི་རྗེས་ལ་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་དང་སྐལ་བཟང་རྒྱལ་མཚན་ལགས་གཉིས་ཕེབས་བྱས་ད་གྲོས་མོལ་ཐེངས་མ་བཅུ་ཙམ་གནང་པ་རེད་བ། ཁོས་འདིའི་རིང་ལ་རེད། བོད་པའི་གནད་དོན་ཅིག་སེལ་ཡག་ལ་གོ་སྐབས་དཔེ་མང་པོ་ཞིག་སླེབས་པ་རེད།

ག་འདྲ་འགྲོ་ཞིག་ལ་འགྲོ་དགོས་དགོངས་ཀྱི་འདུག། ད་མ་འོངས་པའི་བོད་འདི་ཁ་ཕྱོགས་ག་འདྲས་སུ་འགྲོ་འདྲ། ད་དེ་ཞིག་དེ་ཡང་གཞི་རྒྱ་ཆེན་པོ་རེད་པ། རེད་རེད་ལགས་ལགས། བོད་པ་སུ་གཅིག་ལབ་ཐུབ་མ་རེད། ཡིན་ནའི་ང་ཚོས་ག་རེ་གསལ་པོ་རེད་ཟེར་ན། འདས་པའི་ལོ་བདུན་ཅུའི་ནང་ལ་ཡིན་ན་ནི་བོད་ཕྱི་ནང་གཉིས་ཀྱི་བོད་ཀྱི་ཐོག་ལ་བསམ་བསམ་ཚུལ་ཤུགས་ཆེན་པོ་ཡོད་པ། བོད་ལ་བརྩི་མཐོང་ཡོད་པ་རེད་པ། བོད་ཀྱི་མི་རིགས་དང་བོད་ཀྱི་སྐད་དང་རིག་གཞུང་གནས་དགོས་ཀྱི་ཡོད་པའི་རྣམ་འགྱུར་དེ་ད་ཕྱི་ནང་གཉིས་ནས་གསལ་པོ་བྱས་སྟོན་པ་རེད་དེ་འདྲ་ཡིན་ཙང་ལོ་བདུན་ཅུ་དཀའ་ངལ་བར་ལ་ཨ་ནི་ང་ཚོས་སྲུང་སྐྱོབ་བཟོ་ལ་བྱེད་ཐུབ་པ་ཡིན་ན་མུ་མཐུད་ནས་བྱེད་ཐུབ་ཀྱི་རེད་བསམ་གྱི་འདུག་དེ་གནས་ཚུལ་ད། ལྔ་བཅུ་ང་དགུའི་རྗེས་ནས་བཟུང་སྟེ་གནས་ཚུལ་ད་ཐབས་སྐྱོ་ཞིག་འདི་འདྲ་བོད་ནང་བྱུང་མུས་རེད་བ། ཨ་ནི་ད་ལྟ་ཡིན་ན་ཡང་དམ་དྲག་ཆེ་རུ་ཕྱིན་པའི་དུས་ཚོད་ཅིག་རེད། ཡིན་ནའི་ལོ་བདུན་ཅུའི་རིང་ལ་ང་ཚོས་སྲུང་སྐྱོབ་བྱེད་ཐུབ་ཡོད་ན། མ་འོངས་བྱེད་ཐུབ་ཀི་རེད་བསམ་གི་འདུག་ཨ་ནི། ད་ང་ཚོའི་ལོ་རྒྱུས་ཟེར་མཁན་དེ་ལོ་ལྔ་བཅུ་དྲུག་ཅུ་གཅིག་པོ་མ་རེད་བ། བོད་ཀྱི་ལོ་རྒྱུས་དེ་ལོ་སྟོང་ཕྲག་ཁ་ཤས་ཀྱི་ལོ་རྒྱུས་རེད། ང་ཚོས་ད་སྤྱིར་བཏང་བཤད་ཚུལ་བྱས་ན་ད་ད་སྟོང་ཕྲག་མང་པོ་ཞིག་བཤད་ཡོད་རེད་ད་ཡིན་ནའི་དེང་དུས་ཀྱི་ད་རྒྱལ་རབས་ལོ་རྒྱུས་ཟེར་བ་རེད་ཁུངས་བརྟན་པོ་བྱས་ཅིག་བཤད་པ་ཡིན་ནའི་ཉུང་མཐར་ལོ་སྟོང་ཕྲག་གཉིས་ཙམ་ནས་བཤད་ཐུབ་ཡག་ཡོད་རེད་བོད་ཀྱི་རྒྱལ་པོ་ནས་བྱས་ནས་མར་བཤད་ཡོད་རེད་དེ་འདྲ་ཡིན་ཙང་ང་ཚོའི་སྤྱི་ཚོགས་འདི་བོད་ཀྱི་ས་མཐོ་པོ་འདི་ན་གནས་པའི་སྤྱི་ཚོགས་འདི། ཅིག་བྱས་ན་ལོ་ཁྲི་གཉིས་ལྷག་ཞིག་སྤྱི་ཚོགས་ཅིག་རེད་ཟེར་གི་ཡོད་རེད་ད་ཞིབ་འཇུག་བྱེད་མཁན་ཚོས། ཁྲི་གཉིས་སམ་ལོ་ཁྲི་གཉིས་ལྷག་ཞིག་ཨ་ནི་བོད་ཀྱི་ས་ན་གནས་ཐུབ་པ། ཨ་ནི་ནས་ལོ་སྟོང་ཕྲག་གཉིས་ཞིག་རྒྱལ་རབས་ལོ་རྒྱུས་ཡོད་པ། ཨ་ནི་འདས་པའི་ལོ་ད་ཆིག་སྟོང་སུམ་བརྒྱ་བཞི་བརྒྱའི་ནང་ལ་དངོས་གནས་ཁ་སོ་རས་མཆོག་ཏུ་གྱུར་པའི་ད་རིག་གནས་སྣ་མི་འདྲ་བ། བོད་ཀྱི་ནང་ཆོས་རེད་ཨ་ནི་བོད་ཀྱི་ལོ་རྒྱུས་རེད་ཡི་གེའི་ཐོག་ལ། གནས་ཚད་མཐོ་པོ་ཅིག་སླེབས་ཐུབ་པ་རེད་བ། ཁོས་འདི་འདྲའི་གནས་ཚད་སླེབས་ཐུབ་པའི་སྤྱི་ཚོགས་གཅིག་དང་མི་རིགས་གཅིག་འཛམ་བུ་གླིང་ན་འགྱུར་བ་ཆེན་པོ་མང་པོ་ཐེབས་ནས་ལས་སླ་པོ་ཡལ་གི་རེད་བསམ་མི་འདུག་གཅིག་ནས་ཡལ་གི་རེད་བསམ་མི་འདུག་གཉིས་ནས་ད་ལྟ་བར་དུ་བོད་པས་ཡང་རིག་པ་བསྒྲིམས་བྱས་འབད་རྩོལ་བྱས་ན་ཁ་སྐད་མེད་ནས་ནུས་པ་བཏོན་ཐུབ་དགོས་བ་རེད་པ། དཔེར་ན་དཀའ་ངལ་ཆེ་ཤོས་སྐབས་ལ་ནུས་པ་བཏོན་ཐུབ་དུས།

ད་ལོ་གཞོན་པ་ཚོ་ལམ་སྟོན་སེམས་མེད་མི་འདུག་འདིར་བ་ད། ད་ལྟའི་དུས་ཚོད་དེ་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ད་ལྟ་བར་དུ་ད་ལོ་དྲུག་ཅུ་བདུན་ཅུ་འགྲོ་གི་ཡོད་རེད་བ། ཁོས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བོད་ལ་གནས་ཚུལ་ཐབས་སྡུག་བྱུང་རྒྱལ་བ་རིན་པོ་ཆེ་བཙན་བྱོལ་ཕེབས་དགོས་ཡག་གི། འདིའི་གནད་དོན་དང་འབྲེལ་བ་ཡོད་པའི་མི་ཐོག་འདི་ཧ་ལམ་ད་ཡལ་འགྲོ་དགོས་ད། དངོས་གནས་རིག་གནས་མ་ཞིག་མེད་པས་སོ། ཁོས་འདི་འདྲ་ཡིན་ཙང་རང་བཞིན་གྱི་ད། མི་དེའི་རྗེས་ཀྱི་མི་ཐོག་དེའི་ནང་ནས་ད་ད་ལྟ་བོད་རིགས་ཚོའི་ནང་དུ་དཔེར་ན་ལོ་ཉི་ཤུ་རྩ་གྲངས་ཡིན་པ་མང་པོ་འདུག་ཨ་ད་ཁོ་ཚོ་རང་བཞིན་གྱིས་འགན་དེ་སླེབས་ཀྱི་ཡོད་རེད་ང་ཚོས་གང་ཐུབ་ཐུབ་སེམས་ཤུགས་སྤར་ཡག་རེད་རོགས་པ་བྱེད་ཡག་རེད་སློབ་གསོ་རྒྱག་ཡག་ང་ཚོས་དེ་བྱེད་དགོས་བ་རེད་ཨ་ནི་ལོ་གཞོན་པ་ཚོས་མུ་མཐུད་ནས་བོད་ཀྱི་ཐོག་དོ་སྣང་དོ་སྣང་བྱེད་རོགས་ཨ་ལས་འགུལ་ནང་ཞུགས་པ་ཡིན་ན་ངས་བལྟས་ན་ཡག་པོ་ཞིག་ད་ཡོད་རེད་བསམ་འདུག།

སྤྱི་ཚོགས་ཀྱི་ཚོགས་འདུ་གཅིག་ལ་མིན་ནའི་རེད་དེ་མིན་ན་དུས་དྲན་སྲུང་བརྩི་གཅིག་གང་ལ་ཡིན་ནའི་རེད་དེ་མིན་ན། ས་གནས་ས་ཐོག་གི་ཚོགས་པ་སྐྱིད་སྡུག་རེ་དང་ཕན་པ་གཅིག་རྟག་པར་རེ་ཞིག་དང་ལོ་ནས་ལོ་བྱེད་མ་ཐུབ་ནའི་ལོ་གཅིག་གཉིས་ཞིག་ལ་མིན་ནའི་ཞབས་ཞུ་ཞུ་ཐུབ་པ་རེད་བ། དཀའ་ལས་དེ།